དེ་ལོའི་ཡ་མཚན་ཁྱེད་མི་འགོ་ག་ཁྱིམ་ཟན་དུར་ཁྲོད་ནང་ན་ཡོད་མིན་ག་ར་གི་ཁོ་ཡི་གསུང་སྒྲ་སྣང་བ་གོ་ཞིམ་ལས་ཕྱིའི་ཐོན་འོང་བའི་དུས་ལོ་བབ་འོང་དེ་ལས་ལ་ལས་ཤོམ་བེ་མེ་ཚོ་ཚེ་ཐུབ་པའི་གསོན་པོ་བའི་ལོང་ནི་དང་ལ་ཉན་པ་བེ་མེ་ཚོ་ཚར་བཅད་ནི་དོན་ལོ་གསོན་པོ་བའི་ལོང་གསོན་པོ་བའི་ལོང་ནི་འདི་ཚར་ག་དེམ་ཅི་ཡིན་ཟེར་གསུང་རབ་ན་ལས་དོན་མེ་གོ།

དེ་ཡང་ཨི་ཤུ་མ་ཤི་ཀ་ལུགས་བཅོས་མདའ་བྱུང་ནི་ཨི་མའི་ཕོ་དགེ་དང་ཨམ་སུ་ཚུ་དུར་ཁ་ནག་གཉིས་ལུགས་བསྡུས་མི་ཚུ་གཉིས་ཚུ་འོང་འོང་ཟེར་ཨི་མའི་ནག་ཆེ་ལྷ་བརྒྱད་དང་པ་ཐེ་སོ་ལོ་ནི་པ་བཞི་གི་བཅུ་དྲུག་ཨ་ནི་ཧ་གོ་མས་ག་ཆིམ་ཟིན་དེ་གང་འུར་འུར་གྱི་སྒྲ་དང་ཕོ་ཉར་གྱི་སྐད་དང་སྐྱོན་ཆོག་གི་དུང་སྐད་སྒྲ་དག་བཅས་པས་ནམ་མཁའ་ལས་མར་གཙོ་བོ་བྱོན་པའི་དུས་ལུགས་མ་ཤི་ཀ་མགོ་ནི་ཤི་མི་ཚུ་དང་པར་ཡང་ལུང་ནམ་གཅིག་གི་ཚེ་ཆོས་དག་ང་རང་གིས་མི་རྟོག་བཙུམས་པས་མ་ཤི་ཀ་ཡི་ནང་ན་ཕྱི་བའི་གཉིས་ལུགས་ཟློས་མདའ།

སྒོ་དང་པོ་གསོན་པོ་ལོང་མེད་ཚུལ་དང་ཁོ་བརྗོད་མཐའ་ཁོ་ཡི་གཟི་བརྗིད་ཀྱི་འོད་ཟེར་གྱིས་པའི་ཚིག་གིས་མེད་བཏགས་མེད་ཚུལ་དབྱིན་མེད་ཆོས་ར་ལྟ་རྒྱལ་སྲིད་ཡེ་ཤུ་བརྗོད་མཐའ་གོ་སྐབས་ཐེངས་གཉིས་པ་དེ་མེད་དབྱིན་མེད་དགེ་བེད་ནི་འདི་གའི་གསུང་རབ་ན་ལེ་སྲུང་མས་མའོ་ལུང་བསྟན་མཁས་གཅིག་གི་དྲུག་ན་ཁོ་དགའ་སྐྱིད་དད་བློ་དང་པའི་གོ་སྐལ་ཐོབ་མི་དེའི་གདམས་པ་དང་བྱིན་རླབས་ཡུལ་ཁོང་ལུགས་ཕྱི་བ་གཉིས་པ་གྱི་རྩ་ལས་དབང་མ་ཚུགས་པར། ཁོང་ག་ར་ཀན་ཆོས་དར་མ་ཤི་ཀ་ཡིས་བརླམས་པའི་བྱུར་ཞིམ་ལས་ལོ་ངོ་སྟོང་ཕྲག་ཚུན་མ་ཤི་ཀ་དང་མཉམ་རྒྱལ་སྲིད་བྱུང། དེ་བཞིན་དུ་དེ་ན་རྒྱལ་སྲིད་ཡེ་ཤུ་ཇོན་དར་མའི་སྡེ་ཚན་གཉིས་འདུག་སྡེ་ཚན་མདངས་པ་དེ་མ་ཤི་ཀ་དང་མཉམ་དུས་རྒྱུན་ལས་རྒྱུན་དུ་ཚེ་ཐུབ་པའི་གསོན་པོ་བའི་ལོ་ནི་དང་དེ་ན་དོ་རོ་སྡེ་ཚན་སོ་སོ་ཡོད་མི་དེ་མའོ་ལོ་ཏིང་གི་འགྲེལ་བཤད་སྐྱབས་མི་དེ་ཨ་ནི་ལས་རིམ་ཚུ་དུ་ངལ་གྱི་གང་དེ་ཡོད་ཨི་མེད་དེ་གི་འགྲེལ་བཤད་བེའུ་ལས་མི་ཡི་སྡེ་ཚན་གཉིས་པ་དེ་ཁོང་གི་གཙོ་བོ་ཀོན་ཆོས་ལུགས། ཇོ་མདོ་འོ་ཟེར་ག་དེ་བུ་དུས་མིན་མིན་པས་གལ་སྲིད་ཁོང་གིས་མ་ཤི་ཀ་ལུགས་སྤྲིན་དཀར་པོའི་ན་ལས་དཀོན་མཆོག་གི་གཟི་བརྗིད་ཅན་པའི་བྱོན་གསར་རྗེའུ་ད་ཁོང་གི་གདོང་ལེན་འདི་ག་དེ་བས་དབྱིན་ན་ཧ་དགོངས་དེ་མི་སྡེ་ཆེན་དྭངས་པ་གི་ཡ་སྟག་དེ་སླ་མོ་དེ་ང་ཁྱེད་ཀྱི་དཀོན་མཆོག་དབྱིན་ང་ཁྱེད་ཀྱི་འཁོར་ལོ་དགུ་དེ་ཡུལ་འཁོར་གྱི་ང་ཁྱེད་ལུགས་སྲོག་ཆབ་མཛད་འོང་ཨེ་ཤི་ཡ་ཁྱེད་ཀྱི་སྔགས་ཀྱི་སྐུ་ན་ཁོང་ཚོ་དབྱི་ཤུ་ཇོ་མདོ་ཟེར་སྤྲོ་བ་ཉུང་དེ་དུས་དབྱིན་རུ་མི་སྡེ་ཆེན་གཉིས་པ་ཚོ་ཁོང་གི་གདོང་ཧེ་ན་ན་གྲོ་བི་སྡུག་བསྔལ་གྱི་སྒང་དེ་ཡ་སྟག་དུས་བྱ་ཚུལ་ཁོང་ཁུ་བོའི་ཤོ་བོ་ཟས་སྔོ་མོ་ལུང་བསྟན་འབྲུག་གི་སྤྱན་སྔ་དག་བཅུ་བདུན་ན་ལུག་ས་གཞིའི་རྒྱལ་པོ་དང་རྨིས་དབང་ཆེན་དང་རྨིས་ཕྱུག་དང་དམག་དཔོན་དང་རྨིས་སྟོབས་ཅན་དང་བྲན་གཡོག་པ་དང་རང་དབང་རང་བཙན་ཚུ་ག་ར་རེ་རེ་བཞིན་དུ་སྤྱན་གཟིགས་ཀྱི་ཚང་དང་བྱ་ཡི་རིའི་རྒྱ་ཕུག་ཚུ་ན་དབྱིབས་ར་སོང་ཞིམ་ལས་ཁོང་གིས་རི་དང་རྒྱ་ཕུག་ཚུ་ལུ།

ཆོས་ཀྱི་རྒྱལ་པོ་པའི་རྟེན་འབྲེལ་ཞུ་ཟེར་ཨི་མེད་ཨི་ཤུ་བརྗོད་ཉེས་ལུགས་གྲ་སྒྲིག་མ་སྤེའོ་ར་ག་ཡ་མ་དུས་ཁོ་ང་ཅིག་གིས་སྐྱབས་མཛད་རྣ་མི་ཨིན་ཨིན་ཟེར་དམ་ཁ་སྐྱབས་གོ་ཁོ་ཡིས་འཇམ་དཔལ་གྱིས་ང་ཅེ་ར་ཡི་གདུང་ཧིན་དི་གངས་ཕྲུག་བརྡེག་པ་ལས་ཐར་པ་རྣ་མི་ཁོ་བརྗོད་ཉེས་འདོད་ལུགས་གྲ་སྒྲིག་པས་འདོད་གོ་ཡོ་ཧ་ན་ལེའུ་བཅུ་བཞི་གི་ཚིག་གཅིག་དང་གསུམ་ན་ཨི་ཤུ་གིས་ང་ཅེ་ལུགས་ཁས་བླངས་དམ་བཅའ་རྣམ་མེད་ཁྱོད་ཀྱི་སེམས་ལུགས་སྡུག་བསྔལ་མ་པས་རང་གི་སྐྱོན་ཆོས་ལུགས་དད་པ་སྐྱེ་ང་ལུས་ཡང་དད་པ་སྐྱེ་ཉིན་ཡབ་ཀྱི་ཕོ་བྲང་ན་ན་ཆིམ་བུམ་མ་རབ་ཅིག་ཡུལ་འདི་མིན་སྔགས་ཀྱི་ཆོས་ལུགས་མི་བསླབ།

ཁོ་ཡི་གཟི་བརྗིད་ཀྱི་འོད་ཟེར་གྱིས་སྦེ་ཚིག་འོང། ངན་སེམས་ཅན་གྱི་མི་ཤི་མི་ཚུ་ཁོ་རའི་དུར་ས་ནང་ལུས་འོང། ཁོང་ཚུ་རྣམ་ཤེས་གསོན་པོ་མ་ལོང་མས་འཆི་བ་ལས་འགོ་དང་པ་གསོན་པོ་ལོང་མི་ཚུ་འདི་སྐྱེས་བུ་དམ་པ་ཡོད་མི་ཚུ་རྐྱངམ་ཅིག་ཨིན་མས། མ་ཤི་ཀ་པ་ཚུ་ཡར་ཞིང་ཁམས་ནང་མ་ཤི་ཀ་དང་མཉམ་འགྱོ་ནི་ཨིན་མས་ཨིན་རུང་དེའི་ཤུལ་ལུ་ག་ཅི་འབྱུང། མ་འོངས་ལུང་བསྟན་ཁལ་གཅིག་གི་གཅིག་དང་གཉིས་ནང་དེའི་ཤུལ་ལས་ག་ཅི་འབྱུང་ནི་ཨིན་ནའི་སྐོར་ལས།

གཉིས་པ་པེ་ཏྲོ་གཉིས་ཀྱི་བཞི་ནང་ག་དེ་སྦེ་ཟེར་ན་ག་དེམ་ཅིག་སྦེ་དཀོན་མཆོག་གིས་སྡིག་པ་འབད་མི་ཕོ་ཉ་ཚུ་བཀོ་མ་བཞག་པར་ཉེས་ཁྲིམས་ཀྱི་ཉིནམ་བར་དུ་མུན་པའི་དམྱལ་བའི་དོང་ནང་ལྕགས་ཐག་བཅིངས་ཏེ་འཕུལ་བཀོ་ནི་ཨིན་པ་ཅིན་ལོ་ངོ་སྟོང་ཕྲག་གཅིག་གི་སྐབས་ལུ་སཱ་ཏན་དང་ཁོ་རའི་ཕོ་ཉ་ངན་པ་ཚུ་བསྡམས་བཞག་སྟེ་ཡང་ན་འཛམ་གླིང་ནང་ལྕགས་ཐག་གིས་གནག་དུང་ནང་བསྡམས་བཞག་ནི་ཨིན་མས་ཁོ་འདི། ཁོ་རའི་ངན་པའི་ཕོ་ཉ་ཚུ་དང་མཉམ་ཁོ་རའི་ལཱ་ངན་པ་ལས་བརྟེན་ཏེ་འདྲོག་སི་སི་བསྡམས་བཞག་ནི་ཨིན་པས་ཨ་ནི་ལྕགས་ཐག་འདི་ངོ་མ་སྦེ་མེན་པས་དེ་འབདཝ་ད་ཁོང་ཚུ་གནས་སྟངས་ཚུ་གིས་བསྡམས་བཞག་ནི་ཨིན་པས་ལོ་ངོ་སྟོང་ཕྲག་གཅིག་གི་དོན་ལུ་བདུད་སཱ་ཏན་དང་ཁོ་ཡི་ཕོ་ཉ་ཚུ་དང་མཉམ་འཛམ་གླིང་སྟོང་ཧ་ཧ་ནང་བཤལ་འགྱོཝ་ད་དེ་ནང་མགུ་སྐོར་འབད་ནི་ག་ཡང་མེད་ག་ལུ་ཡང་ཤོབ་རྐྱབ་ནི་མེད་པར་དམྱལ་བ་ནང་ལུ་འཁྱིད་ནི་འབདཝ་ད་ག་ཡང་མེད་པར་སྡོད་འོང་ཨིན་རུང་ལོ་ངོ་སྟོང་ཕྲག་གཅིག་གི་རིང་ལུ་ཡེ་ཤུ་བྱོན་སྦེ་འཛམ་གླིང། གསརཔ་ག་ཅི་འབད་བཟོ་མ་གནངམ་ཨིན་ན་ག་ཅི་འབད་འཛམ་གླིང་སྟོང་ཧ་ཧ་སྦེ་ལོ་ངོ་སྟོང་ཕྲག་གཅིག་བཀོ་བཞགཔ་ཨིན་ན་དཀོན་མཆོག་གིས་ག་ཅི་མཛད་གནང་རུང་དཀོན་མཆོག་གིས་འཛམ་གླིང་སྲུང་སྐྱོབ་མཛད་ནིའི་དོན་ལུ་དང་རྫོགས་ནི་མེད་པར་དུས་རྒྱུན་ལས་རྒྱུན་དུ་སྡོད་ནི་དང་ཉེན་ཁ་ལས་སྲུང་སྐྱོབ་མཛད་གནང་ནི་ཨིན་པས་དེ་ཚུ་ག་ཅི་འབད་ཟེར་བ་ཅིན་ཁོ་གིས་སྡིག་པ་ཚུ་ག་ར་དུས་གཏན་དུ་གི་དོན་ལུ་དག་བཅུག་ནིའི་དོན་ལུ་ཨིན་པས་དཀོན་མཆོག་གི་རེ་བ་དེ་སྡིག་པ་ཚུ་ནམ་ཡང་ལོག་སྟེ་འབྱུང་ནི་མ་དགོཔ་ཨིན་པས་འཛམ་གླིང་ཡོངས་རྫོགས་ལུ་ཕོ་ཉ་དང་འགྲོ་བ་མི། འཛམ་གླིང་ན་ཡུལ་མིའི་ཚུལ་གྱིས་གཤེགས་ཀོ། གཙོ་བོ་སྐྱོན་མཆོག་འདི་བྱམས་བརྩེ་ཆེ་བའི་སྐྱོན་མཆོག་ཡིན་སྐྱོན་མཆོག་འདི་ཁུངས་ལྡན་ཡོད་པའི་བློ་གཏད་ཚུལ་མིན་སྐྱོན་མཆོག་ཡིན་དེ་ན་ལུ་དེག་པ་ནབ་དགའ་ལྡེམ་ཆེའི་ཡུལ་རུ་སྐྱོན་མཆོག་གི་དག་མ་ཚུལ་མིན་དེ་ག་ཅི་ཡང་མིན་ཐག་རིམ་དགའ་ལྡེམ་ཆེའི་ཡུལ་རུ་ཁོ་གི་ང་ཅི་ལུ་སོགས་ཆབ་རྫེའུ་ཁོ་གི་ཆུ་དང་ག་ཅི་ནང་ཡུལ་རུ། འཆི་ཁར་སྟོན་གནང་བ་དགའ་ཁྲིམས་འཛིན་སྡིག་པ་གྱི་རྣམ་སྨིན་དེ་འཆི་བ་ཡིན་སྟོན་ཆོས་ཀྱི་གསོལ་རས་འདི་ང་ཅཱ་རེ་གཙོ་བོ་དབྱིངས་ཕྱུག་མ་ཤི་ཀ་ན་ཡོད་པའི་ཚེ་ཐབས་མེད་དེ་འདི་ཡིན་རྙོག་འཛིང་ཆེ་བ་ཚུ་ཇུ་རྡུ་ནི་དང་འཛམ་གླིང་འདི་སྟོང་ཧ་ཧ་བའི་ལུས་བདག་ཞིང་ཁམས་ཀྱི་རྒྱལ་སྲིད་ག་ཨ་ར་གྱི་ཤེས་དེ་འདི་གསུམ་འབྱུང་མིན་དེ་ང་ཅཱའི་སྐྱོན་ཆོས་ཀྱི་ཟློག་ཆོས་ཇོ་ནི་སྡིག་གི་དབྱིངས་ཡིན་ཟེར་ཨི་མེད་ལོ་སྟོང་གི་དུས་ཡུན་གྱི་སྐབས་ལུགས། འཛམ་གླིང་ན་དུས་མིན་གང་ཡང་འོང་དཀའ་མི་འོང་ནི་ཡམ་དུས་འབབ་འགྱུར་གྱི་སྐོར་ལས་ལྷ་མི་ཚུལ་ལོ་ཆོས་ཀྱི་སེམས་དཀའ་ཡོད་པ་ཅིན་ང་ཆེ་གེ་མཐོང་ཡིན་འཛམ་གླིང་བྱུང་རབས་ཀྱི་ཉིམ་རྒྱུ་མཐའ་མ་ལོ་དེ་ན་ཉིམ་ཡམ་མིན་བྱམས་ཚོགས་དང་ཆུ་མིན་ག་ར་ཁྲ་ལོ་རྒྱུ་ནི་ཨིམ་ལས་ཆུ་དང་ཉིམ་མེད་པར་ང་ཆེ་སེམས་འབབ་པའི་དུས་མི་ཚུལ་འཇམ་པ་གི་ཚེ་སྲོ་ལོ་འཇུམ་ཨིན་རང་འདོད་ཁོ་ནར་བསམ་མེད་ཚུལ་འཆི་བ་ལོ་ཁི་འཇོ་ནི་ཨིམ་མེད། གསུང་རབ་ཀྱིས་གསུངམ་མས་མ་འོངས་ལུང་བསྟན་ཁལ་གཅིག་གི་དྲུག་ནང་ཁོ་ག་གིས་འདས་ལོག་དང་པའི་གོ་སྐལ་ཐོབ་མི་དེ་དམ་པ་དང་བྱིན་རླབས་ཡོད་ཁོང་ལུ་འཆི་བ་གཉིས་པ་གིས་རྩ་ལས་དབང་མ་ཚུགས་པར་ཁོང་ག་ར་དཀོན་མཆོག་དང་མཱ་ཤི་ཀ་ཡི་བླམ་སྦེ་འགྱུར་ཞིནམ་ལས་ལོ་ངོ་སྟོང་ཕྲག་ཚུན་མཱ་ཤི་ཀ་དང་མཉམ་རྒྱལ་སྲིད་སྐྱོང་འོང་སྐྱེས་བུ་དམ་པ་ཡོད་མི་ཚུ་དཀོན་མཆོག་གི་བླམ་སྦེ་སྡོད་ནི་དང་ཁོ་དང་མཉམ་ལོ་སྟོང་སྦེ་སྡོད་ནི་ཐོབ་ནི་ཨིན་མས་མཱ་ཤི་ཀ་དང་མཉམ་རྒྱལ་སྲིད་སྐྱོང་སྟེ་སྡོདཔ་ད་ང་བཅས་ག་ཅི་འབད་སྡོད་འོང།

ཁྱོད་ཀྱིས་སླབ་མས་ང་ག་ཅི་ཡང་ལེགས་ཤོམ་སྦེ་ཧ་མ་གོ་ང་ག་ཅི་འབད་ངན་པ་ཚུ་བྱང་ཚར་ཞིནམ་ལས་འདི་དཔེ་ཆ་ཚུ་ག་ཅི་འབད་ཁ་ཕྱེ་དགོཔ་ཨིན་ན་འདི་འཁྲབ་སྟོན་ཚུ་ལེགས་ཤོམ་དང་ངན་པའི་བར་ན་མ་ཤི་ཀ་དང་སའི་ཏཱན་གྱི་བར་ན་ཨིན་པས་ལོ་སྟོང་དུས་ཡུན་གྱི་སྐབས་ལུ་དཀོན་མཆོག་གིས་དྲི་བའི་ལན་ཚུ་ག་ར་གནང་ཚར་འོང་ཞིང་ཁམས་ནང་ལུ་ཡོད་པའི་ཐོ་དེབ་ཚུ་ང་བཅས་ཚུ་གིས་བལྟ་ནི་གི་གོ་སྐབས་ཐོབ་ནི་ཨིན་མས། དེ་ལས་ང་ཆེ་ཚུལ་གྱིས་ཁྱོད་ཆོས་ཀྱི་ག་ཕྱིས་བས་དད་པས་རྗེས་གནང་ཡིན་ག་ག་ར་ཧ་གོ་ནི་ཨིན་མ་ཚད་ཁོ་གིས་མི་རེ་རེ་བཞིན་དུ་སྲོག་ཆབ་རྫས་ནི་ལུ་རེ་བ་ཡོད་རུང་རྨིས་ཚུལ་གྱིས་ཁྱོད་ཆོས་ཀྱི་དོགས་ཆོག་བས་འདི་ཁྱོད་ཆོས་ཀྱི་བྱམས་བརྩེ་ལུ་ཁས་མ་ལེན་པར་དེ་ལས་ཁྱོད་ཆོས་ཀྱི་བདེན་པ་ཚུལ་ལས་ཐག་རིང་སར་འཇོག་ཨིན་མས་རྨིས་ག་བྱང་རུ་བྱང་ནི་ཨིན་མས་ག་ཕྱིས་བས་ཟེར་བ་བྱིན་དེ་ཚུལ་ཁོང་ར་ཡི་དམ་ཁ་ཡིན་པས་འཛམ་གླིང་ཡོངས་རྫོགས་ཀྱིས་ཧ་གོ་མས། ཚ་གཅིག་གི་འདོན་ལུགས་དང་དེ་ག་ར་གི་འདོན་ལུགས་སྐྱོན་ཆོས་ཀྱི་ག་ཅི་ར་རྫས་སྣ་རུ་འདི་ཚོ་འགྲོ་བ་མི་ཡི་རིའི་ལུགས་སྲོག་ཆགས་རྫས་སྣའི་འདོན་ལུགས་རྫས་སྣ་ན་རུང་འབྲི་བ་ཚོ་ག་ར་ཀོ་གི་དྲང་བདེན་དང་བྱམས་བརྩེ་ཚོ་ཡོངས་རྫོགས་པའི་ལ་ལེན་ཐབས་ནི་ཡིན་པས་དྭངས་པ་ཀོར་ཐིན་དྲུག་གི་གཉིས་དང་གཉིས་ན་སྐྱེས་བུ་དམ་པ་ཚུལ་གྱི་རྗེས་བསྟན་པ་ལུགས་ཁྲིམས་ཐ་ཆད་ནི་དབྱིན་ཆོས་ཀྱི་མི་ཤིག་གམ་དགའ་ལྡེམ་སྤྱི་བའི་ཆོས་ཀྱི་རྗེས་བསྟན་པ་ལུགས་ཁྲིམས་ཐ་ཆད་པ་ཕྱིན། ཁྱོད་ཀྱིས་གནད་དོན་ཆུང་ཀུ་གཅིག་ཡང་ཐག་བཅད་མི་ཚུགས་གམ་ང་བཅས་ཀྱིས་ཕོ་ཉ་ཚུ་ལུ་ཁྲིམས་ཐག་བཅད་འོང་ཟེར་ཁྱོད་ཀྱིས་མི་ཤེས་གམ་དེ་བ་ལྷག་པའི་འདི་མི་ཚེ་དང་འབྲེལ་བ་འཐབ་དགོ་ང་བཅས་ཡོངས་རྫོགས་སྦེ་ཧ་གོ་ད་གལ་སྲིད་ཞིང་ཁམས་ཀྱི་དཔེ་དེབ་ཚུ་ཁ་ཕྱེཝ་ད་དེ་ཚུ་ང་བཅས་ལུ་ག་ཅི་འབད་བྱུང་ཡི་ག་ཧ་གོ་འོང་ང་བཅས་ཀྱི་དུས་སྐབས་ལཱ་ཁག་ཡོད་མི་དང་ལེགས་ཤོམ་ཡོད་མི་ཚུ་ཧ་གོ་ནི་ཨིན་མས་ང་བཅས་ཀྱིས་མཐོང་ག་ཅི་ར་འབད་རུང་དཀོན་མཆོག་གི་ཐུགས་འདོད་དང་མཉམ་ག་དེ་སྦེ་མཐུན་སྒྲིག་མཛད་ནུག་དེ་བཟུམ་ལས་རིམ་ཚུ་ལོ་སྟོང་དུས་ཡུན་གྱི་ཤུལ་ལུ་ག་ཅི་འབྱུང་ནི་མས་གོ་མ་འོངས་ལུང་བསྟན་ཁལ་གཅིག་གི་ལྔ་ནང། ཨིན་རུང་ཁོང་ལྷག་ལུས་ཡོད་མི་གཤིན་པོ་ཚུ་ལོ་ངོ་སྟོང་ཕྲག་གཅིག་མ་རྫོགས་བར་དུ་ལོག་སྟེ་གསོན་པོ་ལོང་ནི་མིན་འདུག་འདི་གཤིན་པོ་ཚུ་དེ་ལོག་སྦེ་ལོང་ནི་དང་པ་དེ་ཨིན་འཆི་བའི་ངལ་གསོ་དེ་ཨ་ནི་ཡིད་ཆུ་ལེ་ཚན་ནང་ལུ་ངན་པ་ཚུ་ཤི་ནུག་ག་ཅི་འབད་ཟེར་བ་ཅིན་མ་ཤི་ཀའི་དགོན་སྡེ་ལུ་ཤི་མི་ཚུ་དང་པ་གསོན་པོ་ལུ་འགྱུར་ཏེ་ལོང་ནི་ཨིན་པས་ང་བཅས་གསོན་པོ་ལུ་འགྱུར་ཏེ་ཡོད་མི་མ་ཤི་ཀ་པ་ཚུ་ལོ་སྟོང་དུས་ཡུན་གྱི་འགོ་བཙུགསཔ་ད་ཡང་ཡོདཔ་མ་ཚད་ལོ་སྟོང་དུས་ཡུན་གྱི་མཇུག་ལུ་ཡང་ལཱ་ངན་པ་འབད་མི་ཚུ། ཚ་བཅས་ནི་སྡོད་ལུགས་གསོན་པོ་བའི་ལུང། ཡོ་ཧ་ནན་གྱི་འགྲེལ་བཤད་སྐྱབས་མེད་བྲོ་བ་རྨིས་བྱུང་མི་ཚུལ་ཡིས་བདེ་ཆེན་གྱི་རྒྱ་མཚོ་ཐ་མ་ཡི་འཇིམ་ལས་ལྷ་བི་ཁོང་གི་ཁ་གྲངས་མ་རབས་ཀྱི་བྱུ་རུང་མ་འོངས་ལུང་བསྟན་མཁས་གཅིག་གིས་བདུན་དང་བརྒྱད་ན་དེ་ལས་ལུང་ངོ་སྟོང་ཕྲག་གཅིག་རྫོགས་བཞིན་ལས་བསྡུས་འདི་བཙོན་ལས་ཐར་འོང་དེ་ལས་ཁོ་གིས་ས་གཞི་ཕྱོགས་བཞིར་ལོ་བདུད་བི་སྨིག་གི་ཚུ་གུ་དང་མ་མགོ་ཚུ་གུ་འཁོར་སྐྱབས་སྐྱབས་ཏེ་དམག་སྐྱབས་ནི་སྡོད་ལུགས་སྤྱི་ཁར་བརྡུང། རྒྱ་མཚོ་ཐ་མ་བྱིན་ལེ་ལྷག་པའི་ཁོང་གི་ཁ་གྲངས་མ་རབས་ཅིག་འབྱུང་སའི་ཐང་གི་ཉིན་པ་ཚུར་ལུག་གུ་སྐོར་བཅབས་ཏེ་ཁོ་གསོན་པོ་ལོངས་ཏེ་ཡུལ་མི་ཚོ་གཙོ་བོ་དཀོན་མཆོག་དང་མཉམ་ཉིན་མཇུག་ལུག་ཐག་འཛིང་བའི་ཉིན་གྱི་དུས་ལུག་དུམ་བཞག་ཉིན་ཡིན་པས་མ་འོངས་ལུང་བསྟན་མཁས་ཆེ་ཆེ་ཞིག་རྙེད་ན་ང་ཡོ་ཧ་ནན་གྱི་གྲོང་ཁྱེར་བདམས་པ་ཡེ་རུ་ཤ་ལེམ་བསགས་ཏེ་མོ་རཱའི་དམག་གི་དུས་ལུག་རྣམས་རྒྱན་ཆ་བཏགས་ཏེ་འུར་མདོག་གསུམ། ཞིང་ཁམས་ཀྱི་དཀོན་མཆོག་ལས་མར་བབས་བྱུང་མཐོང་ཡི་དཀོན་མཆོག་གི་གསུང་རབ་ནང་ལས་གསུངས་མས་དམ་པའི་གྲོང་ཁྱེར་ཡེ་རུ་ཤ་ལེམ་འདི་འཛམ་གླིང་གུར་བབས་གནང་ནི་ཨིན་མས་གཟི་བརྗིད་ཅན་གྱི་དམ་པའི་གྲོང་ཁྱེར་འདི་མར་བབས་ནི་ཨིནམ་ལས་སའི་ཏཱན་གྱི་རྣམ་ཤེས་བྱུང་མི་གི་དམག་སྡེ་ཚུ་ལུ་དམག་རྐྱབ་ནི་ལུ་འགོ་ཁྲིད་འབད་འོང་ཁོང་ཚུ་གིས་ད་དམ་པའི་གྲོང་ཁྱེར་འདི་གནོད་པ་བསྐྱལ་ཏེ་དེ་ཡང་འཛམ་གླིང་འདི་ཁོང་གི་མངའ་འོག་ལུ་ཨིན་ཟེར་མནོ་སྟེ་སྡོད་འོང་མ་འོངས་ལུང་བསྟན་མཁས་གཅིག་གི་གུར་ན། ཁོང་ག་ར་ཡངས་པའི་ས་གཞི་ག་ཏེ་གུ་ཏེ་མེད་པར་ཁྱབ་ཞིནམ་ལས་སྐྱེས་བུ་དམ་པ་ཚུའི་བཞུགས་གནས་དང་ཡིད་དུ་འོང་བའི་གྲོང་ཁྱེར་འདི་ཁོང་གིས་མཐའ་བསྐོར་ཡི་ཅེས་གསུང་རབ་ནང་གསུངས་མས་ཞིང་ཁམས་ཀྱི་དཀོན་མཆོག་ལས་མེ་འབབ་ཞིནམ་ལས་ཁོང་ག་ར་མེ་གིས་ཚིག་འོང་འཇིག་རྟེན་འཛམ་གླིང་ནང་ག་ར་ཧིང་སངས་ས་འགྱོ་ནི་ཨིན་མས་སཱི་ཏན་དང་ཁོའི་ཕོ་ཉ་ཚུ་ག་ར་མེདཔ་བཏང་ནི་ཨིན་གོ་ཐལ་གྱི་འཛམ་གླིང་རྙིངམ་ནང་ལས་གཙོ་བོ་དཀོན་མཆོག་གིས་འཛམ་གླིང་གསརཔ། གཟུགས་སྣང་ནི་དབྱིངས་མེད་ཕྱག་རོག་ཚུལ་དབྱིངས་ཤུགས་ལུགས་འབྱུང་བ་ར་བརྗོད་མདོ་སྡེ་མཁྱེན་ཚུལ་མི་བཏང་ནི་དབྱིངས་མ་ཚད་སྐྱོན་ཆོས་ཀྱི་གདམས་པའི་དམིགས་ཚུལ་སྐྱབས་མཛད་ཀྱི་དེ་ལས་སྡིག་པ་ལས་རང་དབང་ཐོབ་སྟེ་ད་རུང་སྡིག་པ་དང་འཆི་བ་ལས་ཐར་པ་ཐོབ་ནི་དབྱིངས་པས་ཁོང་ཚུལ་སྐྱོན་ཆོས་དང་མཉམ་དུས་རྒྱུན་ལས་རྒྱུན་དུ་ཚུལ་འདུས་ནི་ཐོབ་ནི་དབྱིངས་པས་ཨ་ནི་གི་ཉིན་ལུགས་སྒྲ་དྲི་ཡོད་ག་ཆུའི་སྐྱོན་ཆོས་དང་མཉམ་དུས་རྒྱུན་ལས་རྒྱུན་དུ་ཚུལ་འདུས་ནི་གི་སྒྲ་དྲི་ཡོད་ག་ད་རི་ཆུ་ཡང་ག་ར་རྩིས་སྤྲོད་ནི་ལུགས་སྒྲ་དྲི་ཡོད་ག་སྐྱོན་ཆོས་ཀྱི་ཆུ་ལུགས་སྦུབས་མེད། ཁོ་ཁྱོད་ལུ་དང་དུས་ཀྱི་སྒོ་ལས་འབད་སྒུག་བཞུགས་ནུག་ཡང་ཅིན་ཁྱོད་ཀྱི་རེ་བ་འདི་ཡེ་ཤུ་དང་མཉམ་ཨིན་པ་ཅིན་ཁྱོད་ཀྱི་ལགཔ་གཉིས་ཐལ་མོ་སྦྱར་ཏེ་ང་དང་མཉམ་སྨོན་ལམ་ཞུ་གེ། ཞིང་ཁམས་ནང་ན་བཞུགས་མི་གཙོ་བོ་དཀོན་མཆོག་ང་གིས་ཁྱོད་ལུ་བསྟོད་པ་དང་བཀའ་དྲིན་ལེགས་སོ་ཡོད་ང་བཅས་རའི་སྡིག་པ་ཚུ་ག་ར་བཤགས་པ་གནང་སྟེ་ཁྱོད་ཀྱི་ཕྱག་གཙང་ཏོག་ཏོ་གིས་བྱིན་རླབས་གནང་མི་དེ་ལུ་གནམ་མེད་ས་མེད་བཀའ་དྲིན་ཆེ་ལས་རིམ་སྙན་གསན་གནང་མི་ཚུ་ལུ་ག་ར་ལུ་སྐྱབས་མགོན་རྩ་བ་ཡེ་ཤུ་གི་མཚན་ལུ་དེ་བྱིན་རླབས་དེ་སུག་གནང་བཅུག་ཨ་མེན། ལ་སོ། ད་ཅིག་སྐལ་བཟང་དུས་བཞི་གི་འཕེལ་མེད་ལས་རིམ་ཚུ་གི་འཆད་ཉན་སེལ་མི་ག་ར་ལུ་ཕུད་ཁར་བབས་ཏེ་གཙོ་བོ་དཀོན་མཆོག་གིས་བྱིན་རླབས་གནང་འོང་ཟེར་བའི་གི་རེ་བ་དང་རྨི་ལམ་ཡིན་བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས།